ཁྱེད་རྣམས་སྐུ་ཁམས་བཟང་སྤྱི་ལོ་ཉིས་སྟོང་བཅུ་དགུ་ལོ་ཟླ་བ་བཞི་བའི་ཚེས་ཉེར་དགུ་རེས་གཟའ་ཟླ་བའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་རྒྱལ་སྤྱིའི་གསར་འགྱུར་བཤད་རྒྱུ་ཡིན་ང་ཚུལ་ཁྲིམས་རྒྱ་མཚོ་ཡིན། ཁར་སང་གཟའ་ཉི་མའི་ཉིན་སི་པན་གྱི་རྒྱལ་ཡོངས་འོས་བསྡུ་ཆེན་མོའི་སྐབས་སུ་སྤྱི་ཚོགས་རིང་ལུགས་ཀྱི་དབྱེ་ཐབས་པར་རྒྱལ་ཁ་ཐོབ་ཡོད་པའི་གནས་ཚུལ་ཐོན་འདུག་སྤྱི་ཚོགས་རིང་ལུགས་པར་རྒྱལ་ཡོངས་འོས་བསྡུ་འདིའི་སྐབས་སུ་རྒྱལ་ཁ་ཐོབ་པ་འདི་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་ཐམ་པ་ལོར་དམག་གིས་དབང་སྒྱུར་མཚམས་བཞག་པའི་རྗེས་སུ་གཡས་ཕྱོགས་པར་རྒྱལ་ཁ་ཐོབ་པ་ཐོག་མ་དེ་ཆགས་ཡོད་པ་རེད། རྒྱལ་ཡོངས་འོས་བསྡུ་འདིའི་སྐབས་སུ་སི་པན་གྱི་གྲོས་ཚོགས་འཐུས་མིའི་ས་མིག་སུམ་བརྒྱ་ལྔ་བཅུ་ཡོད་པ་དེ་གཞུང་འཛིན་ཚོགས་པ་དྲུག་གིས་བཟུང་ཡོད་པ་དང། དེའི་ནང་ནས་སྤྱི་ཚོགས་རིང་ལུགས་ཀྱི་ཚོགས་པར་ས་མིག་བརྒྱ་དང་ཉི་ཤུ་རྩ་གསུམ་ཐོབ་སྟེ་གྲོས་ཚོགས་ཀྱི་ས་མིག་བརྒྱ་ཆ་སུམ་ཅུ་སོ་ལྔ་ཐོབ་པས་ཁོང་ཚོ་ལ་རྒྱལ་ཁ་ཐོབ་འདུག་ཚོགས་པ་འདི་ནི་མི་མང་ཚོགས་པའི་ཚོགས་མི་ཟུར་བ་ཁག་ཅིག་གིས་ཉིས་སྟོང་བཅུ་གསུམ་ལོ་བཙུགས་པའི་ཚོགས་པ་གསར་བ་ཞིག་ཡིན་པ་དང་མིང་ལ Vox ཟེར་གྱིན་ཡོད་པ་རེད། ཚོགས་པ་དེས་ཡོ་རོབ་གླིང་དུ་ཆབ་སྲིད་ཀྱི་ཤུགས་རྐྱེན་ཆེན་པོ་ཐེབས་ཡོད་ལ་ཐེངས་འདིར་སི་པེན་གྱི་གཡོན་མཐུད་ཀྱི་ཡོངས་གྲགས་ཆེ་བའི་སྲིད་དོན་ཚོགས་པ་རྣམས་ཕམ་ཉེས་བྱུང་ནས་སྤྱི་ཚོགས་རིང་ལུགས་པར་རྒྱལ་ཁ་ཐོབ་པ་འདི་ནི་སི་པེན་རྒྱལ་ཁབ་འདི་དམངས་གཙོ་འགྱུར་བའི་རྗེས་ཀྱི་ཆབ་སྲིད་ཀྱི་འགྱུར་བ་ཆེན་པོ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་པ་རེད། གཟའ་སྤེན་པའི་ཉིན་ཨ་རིའི་ཁ་ལི་ཧྥོ་ནི་ཡའི་མངའ་སྡེའི་ནང་དུ་འཇིའུ་མི་རིགས་ཀྱི་མཆོད་ཁང་ཞིག་གི་ནང་དུ་མི་ཞིག་གིས་མེ་མདའ་བརྒྱབ་ནས་མི་གཅིག་བསད་ཡོད་པ་དང་གསུམ་ལ་རྨས་སྐྱོན་བཏང་ཡོད་པའི་གནས་ཚུལ་ཐོན་འདུག་འཇིའུ་ཆོས་ལུགས་ཀྱི་མཆོད་ཁང་དེ་ནི་ཁ་ལི་ཧྥོ་ནི་ཡའི་མངའ་སྡེའི་སན་ཏྲི་ཡ་གུའི་རྫོང་གི་ནང་དུ་ཡོད་པ་དང་སན་ཏྲི་ཡ་གུའི་རྫོང་ཉེན་རྟོག་པས་བཤད་པ་ཡིན་ན། མེ་མདའ་རྒྱག་མཁན་དེ་ནི་མི་དཀར་པོ་ཞིག་ཡིན་པ་དང་མིང་ལ John Earnest ཟེར་ཞིང་ད་ལྟ་ལོ་བཅུ་དགུ་ཡིན་པར་བཤད་འདུག་ད་དུང་ཉེན་རྟོག་པས་འགྲེལ་བརྗོད་བྱས་པ་ཡིན་ན། John Earnest ནི་སློབ་མ་ཞིག་ཡིན་པ་དང་སྔོན་ཆད་ཁྲིམས་འགལ་གྱི་བྱ་བ་ཅི་ཡང་ལས་མྱོང་མི་འདུག་ཡིན་ན་ཡང་མཆོད་ཁང་ནང་དུ་མེ་མདའ་མ་རྒྱབ་གོང་ལ་འཇིའུ་མི་རིགས་ལ་སྡང་སེམས་བཟུང་ཡོད་པའི་རྩོམ་ཡིག་ཞིག་དྲ་ཐོག་ཏུ་སྤེལ་འདུག་ཅེས་བཤད་འདུག། ལོ་སུམ་ཅུ་ཐམ་པའི་གོང་ལ་མཆོད་ཁང་དེ་བཞེངས་མཁན་ཆོས་དཔོན་རཱ་བཱ་ཡེ་སི་རེལ་གྱིས་སེམས་སྐྱོ་བའི་ངང་ནས་རྐྱེན་ལམ་དུ་ཕྱིན་པའི་ཁ་ཡག་ཟེར་བའི་བུད་མེད་དེ་དྲན་གསོ་བྱས་ཏེ། ཁ་ཡག་ནི་ཚད་མེད་པའི་སྙིང་རྗེ་ཉམས་ལེན་བྱེད་མཁན་ཞིག་ཡིན་པ་དང་ཁོ་མོས་མི་རིགས་དང་ཆོས་ལུགས་ལ་དབྱེ་བ་མེད་པར་ཚང་མར་སྙིང་རྗེ་སྐྱེ་བཞིན་ཡོད་ཟེར་བ་དང་ཡང་ཁོང་གིས་ང་ཚོས་ཕན་ཚུན་ལ་སྡང་སེམས་མཚམས་འཇོག་བྱེད་དགོས་ཞེས་འབོད་སྐུལ་བྱས་འདུག། མེ་མདའ་བརྒྱབ་པའི་སྐབས་སུ་ཆོས་དཔོན་ལ་ཡང་མེ་མདའ་ཕོག་སྟེ་ལག་པ་ལ་རྨས་སྐྱོན་བྱུང་འདུག་ཡང་ཨ་རིའི་སྲིད་འཛིན Trump ཀྱིས་ཆོས་དཔོན་རཱ་བཱ་ཡེ་སི་རེལ་ལ་ཁ་པར་བརྒྱབ་ནས་སེམས་གསོ་བྱས་པར་མ་ཟད་གསར་འགོད་པ་རྣམས་ལ་ཡང་འཇིའུ་མི་རིགས་དང་འཇིའུ་མི་རིགས་ཀྱི་ཚོགས་སྡེ་ཁག་ལ་གདུང་སེམས་མཉམ་སྐྱེད་ཡོད་ཅེས་གསལ་བཤད་བྱས་འདུག། དེ་རིང་གནས་ཚུལ་ཐོན་པ་ཡིན་ན་ཨ་ཧྥི་རི་ཁའི་མོ་ཟམ་འབེ་ཁི་རྒྱལ་ཁབ་ཏུ་ཆུ་ལོག་གི་འཇིགས་པ་བྱུང་ནས་མི་འབུམ་ཕྲག་མང་པོར་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་ཐོན་འདུག་མོ་ཟམ་འབིག་གི་ནང་དུ་ཆར་བ་ཤུགས་ཆེན་པོ་བབས་པས་ཆུ་ལོག་གི་འཇིགས་པ་བྱུང་བར་མ་ཟད་རི་ཉིལ་བ་དང་དེའི་རྐྱེན་གྱིས་ལམ་ཁ་ཆད་ཡོད་པས་སྨན་སོགས་རོགས་སྐྱོར་སྐྱེལ་འདྲེན་བྱེད་རྒྱུར་དཀའ་ངལ་འཕྲད་བཞིན་ཡོད་པ་རེད། ཡང་གནམ་གཤིས་ལས་ཁུངས་ཀྱིས་བཤད་པ་ཡིན་ན་ད་དུང་མུ་མཐུད་དུ་ས་ཁུལ་དེ་རུ་ཆར་བ་ཤུགས་ཆེན་པོ་འབབ་ཀྱིན་ཡོད་པའི་གནས་ཚུལ་ཐོན་འདུག། མོ་ཟམ་འབིག་གི་རྒྱལ་ཡོངས་གོད་ཆག་དོ་དམ་ལྷན་ཁང་གིས་བཤད་ན་ད་ལྟ་མི་འབུམ་གཉིས་ལྷག་ལ་ཛ་དྲག་གི་ཉེན་ཁ་འཕྲད་ཡོད་པར་མ་ཟད་ཁང་ཁྱིམ་ཁྲི་གསུམ་ལྷག་རྩ་གཏོར་བཏང་ཚར་ཡོད་པ་དང་ཁྲི་གཉིས་ལྷག་ལ་གཏོར་སྐྱོན་ཐེབས་ཡོད་པར་འགྲེལ་བརྗོད་བྱས་འདུག་ཁར་སང་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཨ་སྒོར་བྱེ་བ་གཅིག་དང་ས་ཡ་གསུམ་གྱི་འགྲོ་སོང་བཏང་ནས་གུར་དང་སྨན་རྫས་ཆུ་གཙང་སེལ་བྱེད་པའི་ཡོ་བྱད་སོགས་མང་པོ་ཞིག་བཏང་ཡོད་ཀྱང་ཆར་བ་མུ་མཐུད་དུ་འབབ་བཞིན་ཡོད་པས་སྐྱེལ་འདྲེན་བྱེད་རྒྱུར་དཀའ་ངལ་འཕྲད་བཞིན་པ་རེད། ཉམས་ཞིབ་པས་བཤད་པ་ཡིན་ན་གོད་ཆག་འདི་ནི་གནམ་གཤིས་འཕོ་འགྱུར་དང་འབྲེལ་བ་ཡོད་པར་བཤད་འདུག་ཡང་གནམ་གཤིས་དང་འབྲེལ་བའི་གནས་ཚུལ་གཞན་ཞིག་ནི་ཨ་རིའི་ཁོར་ཡུག་སྲུང་སྐྱོབ་ལྷན་ཁང་གིས་སྙན་ཐོ་བཏོན་ཡོད་པ་དེའི་ནང་དུ་གནམ་གཤིས་འཕོ་འགྱུར་གྱི་གནོད་སྐྱོན་འཛམ་གླིང་ཡོངས་སུ་ཇེ་ཆེར་འགྲོ་རྒྱུ་ཡིན་པའི་ཉེན་བརྡ་བཏང་འདུག་དེ་རིང་གནས་ཚུལ་ཐོན་པ་ཡིན་ན་ཁོར་ཡུག་སྲུང་སྐྱོབ་ལྷན་ཁང་གིས་ཤོག་གྲངས་བརྒྱ་དང་ལྔ་བཅུ་ཐམ་པ་ཡོད་པའི་སྙན་ཐོའི་རང་བཞིན་གྱི་ཡིག་ཆ་ཞིག་འགྲེམས་སྤེལ་བྱས་ཏེ་ཆུ་ལོག་དང་རླུང་འཚུབ། མཚོ་རླབས་དང་མེ་སྐྱོན་སོགས་ཀྱི་རང་བྱུང་གི་འཇིགས་པ་ཇེ་མང་དུ་འགྲོ་རྒྱུ་ཡིན་པར་བཤད་འདུག་སྙན་ཐོ་འདི་ནི་ཨ་རིའི་ཁོར་ཡུག་སྲུང་སྐྱོབ་ལྷན་ཁང་གི་འགན་འཛིན་གསར་བ་ཨན་འབྲི་རུ་ཝེ་ལར་དང་ཁོང་གི་ཞིབ་འཇུག་རུ་ཁག་གིས་བཏོན་པའི་སྙན་ཐོ་ཞིག་ཡིན་པ་དང། འདི་ནི་འཛམ་གླིང་གི་ཚན་རིག་པ་ཕལ་ཆེ་བའི་ལྟ་གྲུབ་དང་མཐུན་གྱི་ཡོད་པ་རེད། ཡིན་ན་ཡང་ཨ་རིའི་སྲིད་འཛིན Trump དང་ཁོང་གིས་བསྐོ་གཞག་བྱས་པའི་དེ་སྔའི་འགན་འཛིན་གཉིས་ཀྱིས་བཤད་པ་དང་རྦད་དེ་ལྡོག་ཕྱོགས་སུ་གྱུར་ཡོད་པ་རེད། པཎ་ཆེན་རིན་པོ་ཆེ་གློད་བཀྲོལ་ཡོང་ཆེད་རྒྱ་གར་གཞུང་གིས་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་བྱས་འདུག་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་སྣེ་ཁྲིད་པའི་སྡེ་ར་ལྡུན་ས་ཁུལ་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིའི་བར་དུ་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་བཞིན་པ་དང་དེ་རིང་ཕྱི་ཚེས་ཉི་ཤུ་དགུའི་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ཇན་ཏར་མན་ཏར་ས་གནས་སུ་ལས་འགུལ་མཇུག་བསྒྲིལ་སྐབས་བོད་ཀྱི་བུད་མེད་ལྷན་ཚོགས་དང་གོམ་བགྲོད་པ་རྣམས་ཀྱིས་པཎ་ཆེན་རིན་པོ་ཆེ་གློད་བཀྲོལ་ཡོང་ཆེད་རྒྱ་གར་གཞུང་གིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་འབོད་སྐུལ་བྱས་འདུག་མཚམས་འདི་ནས་དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་རྒྱལ་སྤྱིའི་གསར་འགྱུར་ཞུས་ཚར་བ་ཡིན་ལས་རིམ་གཟིགས་པར་ཐུགས་རྗེ་ཆེ།